རོབ་ཙམ་གཅིག་ཡིན། མི་དགེ་བ་བཅུ་གི་ནང་ནས་སྲོག་གཅོད་ལྟ་བུ་གཅིག་གི་སྲོག་གཅོད་ཀྱི་སྦྱོར་བ། མཇུག་བསྐྱེད་དེ། མི་སྐྱོ་བ་བཅུ་ནང་ལ་དེ་གྲངས་ཀ་ན་ཡོད་མ་རེད་བ། དེ་ཚོ་གང་ག་སྲོག་གཅོད་ཀྱི་སྦྱོར་བ་དང་དེ་མཇུག་དེ་གཉིས་ཀ་མི་དགེ་བ་རེད་བ་མི་དགེ་བ་རེད་དེ་མི་དགེ་བ་བཅུ་གི་གྲངས་ན་ཡོད་མ་རེད། ཐིག་གེ་རེ་ཕྱི་རེ་ཕྱི་གི་ཡིན། དེ་བཞིན་གཤེགས་པ་ལ་དཔེར་ན་སྐུ། དེ་བཞིན་གཤེགས་པ་ལ་བཀྲོང་དགོས་བསམ་ནས་དེ་བཞིན་གཤེགས་པའི་སྐུ་ལ་ངན་སེམས་ཀྱིས་ཁྲག་འབྱིན་པ་ཡོད་རེད་དེ་མཚམས་མེད་རེད་བ། མཚམས་མེད་རེད་དེ་མི་དགེ་བ་བཅུ་གྲངས་ན

དགེ། མི་དགེ་བ་བཅུ། དེ་ནི་དགེ་བ་བཅུ་ཟེར་མཁན་དེ་གང་འདྲ། མི་དགེ་བ་བཅུ་པོ་དེ་སྤོངས་ཤོག། དགེ་བ་བཅུ་དེ་དེ་ནི་བས། ཚིག་གི་ཁར་དེ་ནི་ཉམས་སུ་ལེན་དགོས་རེད་ད་གང་འདྲ། དེ་ནི། སྤང་དགོས་བ་དང་བླང་བླང་བྱ་བྱེད་དགོས་བ་དེ་ནི་ཚིག་གི་ཁག་གཉིས་སུ་ཕྱེ་ནས་ཐུགས་སུ་མ་བསྟན་པ་རེད་བ། དེ་ལས་ཆེ་ལོང་བསྡུས་ནས་ནི། དགེ་དང་མི་དགེ་ཅི་རིགས་པར་ཟེར་འདུག་གོ། ཅི་རིགས་པར་ཟེར་བ་དེ། ཅི་རིགས་སུ་སྦྱར་དགོས་བ་ག་རེ་ཟེར་ན། དགེ་བ་དང་མི་དགེ་བ་རྣམས་ལ་བས།

ད་འདི་ལ་གསུངས་ཡོད་ར་བ། མི་དགེ་དྲུག་ནི་རྣམ་རིག་མིན། གཅིག་རྣམ་གཉིས་སོ།

བྱེད་མི་དགོས་པར་མི་ལ་ཕར་བསྐོ་བ་ཞེས་ལས་ཀ་ཞེས་བྱ་སྟེ་མི་ལ་བྱེད་བཅུག་ན་སྲོག་གཅོད་རིགས་པ་ཡིན་ན། དེ་ཡོད་དེ་ནས་གཞན་དག་ཅི་ལ་བརྟེན་ནས་ཤན་པ་མ་ལགས་འདྲིས་ནི་གང་དག་གཅོད་པ་དེ་ཡང་གཡག་དེ་གསོད་རོགས་ཞེས་བྱ་སྟེ་ཤན་པ་མ་ལགས་འདྲིས་བཤས་བཅུག་པ་ཡིན་ན། གང་དག་གསོད་མཁན་ནི་ཤན་པ་དེ་ལས་ཁོ་ཡང་བསད་པའི་སྒྲིབ་པ་ཡོད་པར་རོ།

དེ་བརྒྱད། མི་དགེ་དྲུག་ནི་རྣམ་རིག་མིན་ཟེར་མཁན་ཅིག་འདུག་བ། མི་དགེ་དྲུག་པོ་དེ་ག་རེ་ཟེར་ན་ལུས་ངག་གི་དཔེར་ན། བདུན་གྱི་ནང་ནས་འདོད་ལོག་དེ་ཕར་ཕུད་པའི་ལྷག་མ་དྲུག་པོ་དེ་རེད། དག། དེ་བྱེད་དུས་སྐབས་ལུས་ཀྱི་གཉིས་རེད་བ། ངག་གི་བཞི་རེད་བ། ལས་དྲུག་པོ་རེད་བ། དྲུག་པོ་དེ། གཞན་ལ་བྱེད་བཅུག་ན། རྣམ་པར་རིག་བྱེད་མ་ཡིན་པ་རང་ཉིད་ལ། རྣམ་པར་རིག་བྱེད་མ་ཡིན་པའི། ངོ་བོར་གྱུར་པའི་མི་དགེ་བ་དེ་དངོས་གཞི་དེ་རྫོགས་ཀྱི་རེད། མི་དགེ་དྲུག་ནི་རྣམ་རིག་མིན་ཟེར། གཅིག་རྣམ་གཉིས་སོ་གསུངས་འདུག་གོ། འདོད་བློ་དེ། རྣམ་པར་རིག་བྱེད་དང་རིག་བྱེད་མ་ཡིན་པའི་གཉིས་ཀ་ཡོང་དགོས་རེད། དོན་ཡང་ག་རེ་ཟེར་ན་དེ་རང་གིས་བྱེད་དགོས་རེད། རང་གིས་བྱེད་ན་དེ་ནི་མ་གཏོགས་དེ་ལས་སྤྱོད་རྫོགས་ཡོད་མ་རེད། གཞན་དག་ལ་དཔེར་ན་དེ་ནི་འདོད་ལོག་སྤྱོད་ཤོག་ཟེར་ནས། དེ་གི་ཁར་དུ་བསྐུལ་ན་ཡང་དེ་ཕན་ཡོད་མ་རེད། དེ་ཡི་འདོད་ལོག་དེ་སོ་སོས་མ་བྱས་ན། ད་ནི།

རྣམ་པར་རིག་བྱེད་དེ་ཡོད་མ་རེད་བ། ཨོ་དེ་བཞིན་ཏེ། རྣམ་པར་རིག་མིན་ཡོད་ལ་རིག་བྱེད་ཡོད་མེད་གཉིས་ཤེས། མཇུག་གི་གནས་སྐབས་སུ། དེ་ནི། སྔར་སོང་བར། རིག་བྱེད་ཡོད་ལ་རིག་མིན་དེ་ཡོད་མེད་གཉིས་ཤེས། དེ་གཉིས་དེ་ནི་གོ་བཟློག་པ་རེད་བ་དང། འདྲ་གི་མི་འདུག་གོ་བཟློག་པ་རེད་བ། གོ་བཟློག་པ་རེད་བ། དེ་གི་དོན་དག་དེ་ཤེས་ཀྱི་ཡོད་རེད། རྣམ་རིག་བྱེད་མིན་འགྱུར་བའམ། འདྲ་གི་དོན་ག་རེ་ཟེར་ན།

ལོག་ལྟ་དེ་གཏི་མུག་དེ་ནི་གཅིག་པུར་བླང་དོར་གྱི་གནས་མི་ཤེས་པ་དོན་གྱིས་དེ་ནི་དཀོན་མཆོག་དེ་ནི་ཕལ་ཆེར་གསུམ་མེད་བསམ་ལས་འབྲས་མེད་བསམ་འགྲུབ་དང་དེ་ནི་དེ་ཚོ་སྐྱེ་བ་སྔ་ཕྱི་མེད་བསམ་དང་ཕྱི་བ་འགའ་དེ་བླང་དོར་གྱི་གནས་ལ་རྨོངས་ནས་རྨོངས་པའི་སྒོ་ནས་དེ་ནི་ཤེས་ཡོད་རུང་བ་དེ་གཏི་མུག་ལ་དེ་ནི་གཅིག་ཡོད་རུང་བ་དེ་དེ་ཡི་མཇུག་ཐོགས་ལས་བྱུང་ཕྱིར་བརྣབ་སེམས་སོགས་རྩ་གསུམ་ལས་སྐྱེས་སོ། གར་སོགས་ཡོད་ན་དེ་ཡི་མཇུག་ཐོགས་དེ་ནི་འདོད་ཆགས་ཁོང་ཁྲོ་དེ་ནི་གཏི་མུག་གསུམ་གྱི་མཇུག་ཐོགས་ལས་སྐྱེས་ཀྱི་རེད།

དགེ་བ་སྦྱོར་དང་མཇུག་བཅས་རྣམས། ཆགས་སྡང་གཏི་མུག་མེད་ལས་སྐྱེས། ད་འདི། བུ་གལ། ད་ལྟ་འདི། དགེ་བ་སྦྱར་ན་ཤེས་པར་རོ། དགེ་བ་གལ། སྦྱོར་བ་དང་མཇུག་གཉིས་ཀ་ལོག། གར་ས། འདོད་ཆགས་མེད་པ་ཞེ་སྡང་མེད་པ། གཏི་མུག་མེད་པ་དེ་གསུམ་པོ་ལས་སྐྱེ་གི་རེད། རྒྱུ་འདྲ་གི་མི་འདུག་གམ་མི་དགེ་དེ། ལུས་ངག་མི་དགེ་བདུན་དང་བཟོ་གཉིས་ན།